འོག་འགྲོ་རེད་དེ་ཡིན་ནའི་ཁོ་ལ་འཇིགས་སྐྲག་ཆེན་པོ་ཡི་སྒོ་ནས་རྨ་དེ་ལ་ནི་ཡང་ནས་ཡང་དུ་བག་བྱེད་པ་ཅིག་བག་དང་ལྡན་པ་ཞིག་ནི་སྲུང་དགོས་ཀྱི་དང། བག་ཡོད་བསྟེན་དགོས་ཀྱི་དང། དེ་དགོས་ཀྱི་ཡོད་ན་ནི་ད་ལྟ་སེམས་ཀྱི་རྨ་དེ་མ་བསྲུངས་པ་ཡིན་ན། དེ་ནས་རི་བོ་ཆེས་འཇོམས་སྐྲག་པ་ཡིས་ཟེར་བསྡུས་འཇོམས་རིས་འཇོམས་སྐྲག་པ་ཡིས་ཟེར་ནི། རྩ་བ་ཡི་མ་དཔེ་ཚོ་ལ་དེ་ཡོད་རེད་དེ་རི་བོ་ཆེས་འཇོམས་སྐྲག་པ་ཡིས་ཟེར་བཞག་དེ་གཉིས་ཁྱད་པར་ད་མི་འདུག་སྟེ། རྩ་བ་དེ་ལ་མི་འདྲ་མི་འདྲ་མང་པོ་ཅིག་ཡོང་གི་འདུག།

དེ་འདྲ་ལུག་གི་མགོ་དང་མ་ཧེའི་གི་མགོ་དང་གླང་པོ་ཆེ་གི་མགོ་དང་སེང་གེ་གི་མགོ་དང་སྟག་གི་མགོ་མགོ་ཅན་དེ་འདྲ་གི་ནི་བར་དེ་བར་ལ་བཙིར་ཞེས་གསུངས་ན་ཡོད་རེད་ཨ་ད་སྡུག་བསྔལ་ཆེ་དང་འཇིགས་སྐྲག་ཆེན་པོ་འོ་དེ་འདྲ་ཡིན་ཙང་དེ་ལས་སྐྲག་བྱས་ནས་ནི་སེམས་ཀྱི་རྨ་དེ་ཡིན་ན་སྲུང་དགོས་ཀྱི་རེད་ཟེར་སེམས་ཀྱི་རྨ་ལྟ་ཅིས་མི་སྲུང་ཟེར་དེ་དེ་ཡིན་པ་རེད་དེ་ངེས་པར་དུ་སྲུང་དགོས་ཀྱི་རེད། སྤྱོད་པ་འདི་འདྲས་གནས་བྱེད་ན། སྤྱོད་པ་འདི་འདྲས་གནས་བྱེད་ན་སྐྱེ་བོ་ངན་པའི་ཁྲོད་གནས་སམ།

བདག་གི་རྙེད་དང་བཀུར་སྟི་དང་ལུས་དང་འཚོ་བ་མེད་བླ་ཞིང་དགེ་བ་གཞན་ཡང་ཉམས་བླ། ཉམས་བླ་ཡི་སེམས་ནི་ནམ་ཡང་ཉམས་མི་བྱ། ད་རང་གི་རྙེད་པ་དང་བཀུར་སྟི་ལ་སོགས་པ་དེ་ཚོ་ཉམས་པ་ཡིན་ནའི་ཁྱད་ཧ་ལས་ཞེ་དྲག་ཡོད་མ་རེད། རང་གི་བཀུར་སྟི་དཔེར་ན་མི་གཞན་གྱིས་རང་ལ་རྙེད་པ་ཡོང་གི་ཡོད་པ་དང། རང་ལ་ཕོད་ཁེ་མང་པོ་ཡོད་པ་དང་འཚོ་བ་མང་པོ་ཡོད་པ་དང། ཟས་གོས་མང་པོ་ཡོང་རྒྱུ་ཡོད་པ་དང་མི་གཞན་གྱིས་རང་ལ་མཐོང་ཆེན་པོ་བྱེད་པ་ལ་སོགས་པ་དང།

སེམས་སྲུང་མ་ཐུབ་པ་ཡིན་ན་དེ་ནི་ཚེ་ལུས་སྟོང་ཐོག་མར་བར། ཧོ། དེ་ཡིན་ཙང། སེམས་དེ་ནམ་ཡང་ཉམས་མི་བྱ། སེམས་མ་ཉམས་པ་ཡིན་ན། གཞན་ཚང་མ་ཐམས་ཅད་བརླག་ཏུ་མི་འགྲོ། སེམས་དེ་ཉམས་ཚར་བ་ཡིན་ན་གཞན་ཚང་མ་ཐམས་ཅད་བྱེད་ཁ་བྱེད་པ་ཡིན་ནའི་དེ་ནི། ཚེ་ཕྱི་མ་ལ་ཕན་པའི་དགེ་བ་རུ་འགྲོ་ཡག་ཧ་གོ་མ་རེད། ཇོ་རྗེ་གིས་ནི། ཕྱི་མ་གང་དུ་སྐྱེ་ཟེར་དུས་དམྱལ་བར་སྐྱེ་ཡི་དྭགས་སྐྱེ་དུད་འགྲོར་སྐྱེ་གསུངས་འདུག་དམྱལ་བར་སྐྱེ་ཡི་དྭགས་སྐྱེ་དུད་འགྲོར་སྐྱེ་ཟེར་བའི་སྐོར་ལ། རྣམ་སྨིན་གྱི་འབྲས་བུ་ཡིད་དུ་མི་འོང་བ་ཡིན་པ་ཐག་ཆོད་རེད་དེ་ནི་ཁོ། སྡིག་པ་ཡིན་པ་ཐག་ཆོད་ཚར་བ། དེ་དག་སྔགས་སྔགས་འདྲ་ཞིག་བགྲངས་པ་ཡིན་ན་སྔགས་འབུམ་ཕྲག་ཅིག་བགྲངས་པ་ཡིན་ན་ཁོའི་འབྲས་བུ་དེ་ཡིད་དུ་མི་འོང་བ། དམྱལ་བ་སྔ་མའི་སྐབས་སམ་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ལ་སྨིན་པ་ཡིན་ན། ཁོ། དགེ་བ་ཕར་ཙམ་བཞག་བྱས་ནས་སྡིག་པ་ལ་ཕྱིན་པ་རེད། སྡིག་པ་ལ་ཕྱིན་པ་རེད། སེམས་ཡག་པོ་ཞིག་བསྲུངས་ནས་དེ་བྱས་པ་ཡིན་ན་སྔགས་ཚིག་ཁ་ཅིག་བགྲངས་པ་ཡིན་ན་ཁོའི་རྣམ་སྨིན་གྱི་འབྲས་བུ་ཡིད་འོང་ཅིག་མ་གཏོགས་ཡིད་དུ་མི་འོང་བ་ཅིག་ཡོང་མ་རེད་བ། ས། བསམ་པ་བཟང་ན་ས་དང་ལམ་ཡང་བཟང་བསམ་པ་ཉེས་ན་ས་དང་ལམ་ཡང་ཉེས་ཟེར་བ།

དྲན་པ་དེ་ག་རེ་རེད་ཟེར་ན། དྲན་པ་ཟེར་བ་དེ་གོང་ལ་གོང་ལ་ཞུས་པ་ནང་བཞིན་གྱིས་བྱས་ནས་སྔར་འདྲིས་པའི་དམིགས་པ་ལ་མ་བརྗེད་པར་བྱེད་པ་དེ་ལ་དྲན་པ་ཟེར་གི་རེད་བ། སྔར་འདྲིས་པའི་དམིགས་པ་དེ་ལ་མ་བརྗེད་པར་བྱས་ནས་ཡང་ནས་ཡང་དུ་འཛིན་ཐུབ་པ་དེ། ཁ་ཚོན་སོ་སོའི་དམིགས་པ་ག་རེ་བསྟེན་གྱི་ཡོད་ན་དམིགས་པ་དེ་ལ་ད་རེས་མ་བརྗེད་པར་བྱས་ནས་གནས་ཐུབ་མཁན་དེ་དྲན་པ་ཟེར་གྱི་རེད་བ། དེ་ཚ་དགེ་བའི་དམིགས་པ་ལ་མ་བརྗེད་པར་བྱས་ནས

ཕ་རོལ་གྱི་དགྲ་ལ་དམག་རྒྱག་དགོས་བྱུང་སོང་ན་སོ་ལྟ་མཁན་བརྟན་པོ་ཅིག་ཡོད་པ་ཡིན་ན་དམག་དེ་རྒྱལ་ཁ་ཐོབ་ཀྱི་རེད་བ། སོ་ལྟ་མཁན་བརྟན་པོ་ཅིག་མེད་པ་ཡིན་ན་ཁོ། སོ་ལྟ་མཁན་གྱིས། སོ་ལྟ་མཁན་གྱི་མི་དེ་དམག་གི་འགོ་ཁྲིད་བྱེད་དགོས་རེད་དམག་གི་འགོ་ཁྲིད་བྱེད་དགོས་ས་ས། སོ་ལྟ་མཁན་ཡག་པོ་ཅིག་མ་བྱས་ཡིན་ན་ཕ་རོལ་གྱི་སྐྱོན་གཉིས་དེ་གང་འདྲ་བྱེད་ཀྱི་ཡོད་པ་དེ་ཚོ། གང་འདྲ། བྱ་བ་གང་འདྲ་ཞིག་ཡོང་གི་ཡོད་པ་དང་དམག་གི་དཔུང་གང་འདྲ་ཅིག་ཡོང་གི་ཡོད་པ་དེ་ཚོ། སོ་ལྟ་མཁན་དེ་མཐོང་བ་རེད་བ། སོ་ལྟ་མཁན་དེ་ཡག་པོ་ཅིག་མཐོང་པ་ཡིན་ན་ཕ་རོལ་ཆེ་ཆུང་གང་འདྲ་ཡོད་པ་དང།

ཨ་ལས་ཁ་ཤས་ཁ་ཤས་ཡིན་ན་དགྲ་བོ་དེ་འདྲ་དགྲ་བོ་གིས་བསད་པ་དེ་འདྲ་བྱུང་སོང་ན་ཚེ་འདི་རང་ཉིད་ཕུང་ཚར་རེད་སོ་སོ་སྲོག་དེ་གཅིག་པོ་རེད་དེ་ཡི་གེ་ཡི་གེ་ལས་ད་ལྟ་ཤི་ཁ་ལ་ཁ་རེད་ད་སྨོན་ལམ་གཅིག་མ་ཐོབ་མ་ཐོབ་ན་རྒྱབ་མ་ཐོབ་བ་ཞིག་ནས་རྒྱབ་མ་ཐོབ་ན་རྒྱ་ཞིག་ནས་ད་རེས་ང་ཁོ་ལག་ཁྱེར་མ་སོང་སྟེ་ཚེ་ཕྱི་མ་ཁོ་ལ་དགྲ་ཡག་པོ་ཞིག་བྱེད་ཅེས་ན་དགྲ་ཤ་དེ་ལེན་རྒྱུ་གཅིག་ཡོང་བར་ཤོག་ཤི་ན་ཨ་མ་ང་རྒྱལ་ཆེན་པོ་དེ་ཚོ་དེ་ཚོ་སྨོན་ལམ་རྒྱབ་ཡོང་བ་དེ་སྨོན་ལམ་རྒྱབ་པ་ཡིན་ན་ཚེ་ད་རེས་སོ་སོའི་དགྲ་བོ་ལག་ཏུ་ཐེབས་ཚར་རེད་ཚེ་ཕྱི་མ་དེ་ལས་སྡུག་ཙམ་བྱས་ནས་དགྲ་བོ་ལག་ཏུ་ཐེབས་ཀྱི་རེད་བ།

དེ་སྐད་གདོམས་པར་བྱེད་ཅེས་དེ་རྩ་བ་དེ་ཚོ་ལ་ཏོག་ཙེ་འདྲ་གི་མི་འདུག་རྩ་བ་ཡིན་མ་དེ་ཚོ་ལ་ཐལ་མོ་སྦྱར་ཟེར་བ། ཐལ་མོ་སྦྱར་བདག་གིས་ཐལ་མོ་སྦྱར་བྱས་ནས་གསོལ་བ་བཏབ་ཀི་ཡིན། ཚང་མ་ཚང་ཁྱོད་ལ་དྲན་ཤེས་བཞིན་གྱི་སྒོ་ནས་རང་གི་སེམས་དེ་སྲུང་རོགས་བྱེད་ཟེར་ནས་ཐལ་མོ་སྦྱར་གྱི་ཡིན། དེ་ནི་བདག་ནི་དེ་སྐད་གདོམས་པར་བྱེད་ཟེར་དུས་དེ་ཡང་ཡང་སྐྱོན་བརྗོད་ཀྱི་འདྲེས་པ་བཞི་མ་ཅི་ན་ལོ་ཚེ་གྲངས་ཡིན་ཅེར་བ་དང། ནད་ཀྱིས་དཀྲུགས་པའི་མི་དག་ནི་ལས་རྣམས་ཀུན་ལ་མཐུ་མེད་པ་དེ་བཞིན་རྨོངས་པས་སེམས་དཀྲུགས་པ་ལས་རྣམས་ཀུན་ལ་མཐུ་མེད་དོ། ནད་ཀྱིས་དཀྲུགས་པའི་མི་དག་ཟེར་དེ། ནད་ན་ཚ་གིས་ཟིན་བསྡད་མཁན་དེ་འདྲ། ནད་རོ་གཅོང་པོ་དེ་འདྲ་ཡིན་པ་ཡིན་ན་ལས་ཀ་ག་རེ་བྱེད་པ་ཡིན་ན་ཁོ་ལ་ནུས་ཤུགས་ག་གེ་ཡོད་མ་རེད། ལས་ཀ་དེ་སྟོབས་ཆེན་པོ་ཞིག་ནི་བྱེད་ཐུབ་ཀྱི་མ་རེད་ལུས་ལ་ནད་ཀྱིས་ཟིན་བསྡད་པ་རེད་བ། ནད་ཀྱིས་ཟིན་བསྡད་ཡོད་ཙང་ལས་ཀ་ག་རེ་བྱེད་པ་ཡིན་ན་ལས་ཀ་ཆུང་ཆུང་གཅིག་མ་གཏོགས། ཆེན་པོ་བྱེད་ཐུབ་ཀྱི་མ་རེད་རྒྱུན་རིང་པོ་བྱེད་ཐུབ་ཀྱི་མ་རེད་ཁོ་ཐང་ཆད་འགྲོ་གི་རེད་ཡང་ན་ནི་མེ། ནད་ན་ཚ་དེ་ཡར་སློང་གི་རེད་བ།

དེ་ལ་ནི། རང་གི་སེམས་དེ་ཤེས་བཞིན་གྱི་སྒོ་ནས་བྱ་ར་བྱེད་མ་ཐུབ་མཁན་དེ་ལ་ཐོས་བསམ་སྒོམ་གསུམ་བྱ་བ་ག་རེ་བྱེད་པ་ཡིན་ནའི། ཨི་ཁུང་བཏོན་ཡོད་མཁན་གྱི་བུམ་པའི་ནང་དུ་ཆུ་བླུགས་པ་དང་གཅིག་རྐྱང་རེད། ཨི་ཁུང་གཅིག་ཡོད་པ་ཡིན་ན་བུམ་པའི་ནང་དུ་ལྷ་ཡི་བདུད་རྩི་བླུགས་པ་ཡིན་ནའི་ཁོ་ག་ལེ་ག་ལེ་མར་འཛག་བྱས་ནས་བུམ་པ་སྟོང་པ་ཞིག་བསྡད་ཀྱི་རེད་མ་གཏོགས་བུམ་པ་ནང་ལ་ཡར་ཁེངས་ནས་བསྡད་ཡའི་དོན་ནམ་ཡང་ཡོད་མ་རེད་པ།

དེ་བྱས་པ་ཡིན་ན་ཐོས་སོང་དགོངས་སོང་བྱས་པ་དེ་བློར་ལྡོག་བཞག་ཁྱེད་ཀྱིས་དེ་བུམ་པའི་ནང་དུ་ཆུ་བླུགས་པ་དང་བཅས་པ་རེད། ཐོན་ཏེ་དད་པ་བསྐྱེད་དང་ནི་བརྩོན་པས་རྩོད་པ་ལྷོད་འདེབས་དུ་མ་ཡང་ཤེས་བྱེད་མིན་པའི་སྐྱོན་ཆགས་པས་ལྟུང་བ་མྱོང་དང་བཅས་པར་བརྗོད། ཐོན་ཏེ་སྲིད་པའི་ཐོད་པ་མང་པོ་བྱེད་ཁྱེད་རང་ང་ས་འདས་ས་ཆེན་པོ་ལ་འདས་ཁྱེད་དེ་གཙོ་བོ་ཐོད་པ་བརྩེགས་བར་བ་ཐོད་པ་བརྩེགས་ཀྱིས་ནི་དེ་ནས་རང་གི་སེམས་དེ་ལ་དྲན་པ་དང་གཤིན་རྗེ་གཉིས་ཀྱིས་མ་ཟིན་པ་ཡིན་ན།

ཐོས་ལྡན་དད་པ་ཅན་དང་ནི་ཟེར་དེ་དེ་ཡིན་པ་རེད། ཐོས་ལྡན་དང་ནི་དད་པ་ཅན་དད་པ་ཆེན་པོ་ཡོད་མཁན། དེ་འདྲ་ཡིན་པ་ཡིན་ན་ཡང་རང་གི་སེམས་དེ་སྲུང་མ་ཐུབ་ན་དད་པ་དེ་ཡང་ནི་དད་པ་དེ་འཕྲོ་བརླག་འགྲོ་བ་རེད་གལ་ཕན་མ་ཐོག་ཤག་རེད། བརྩོན་པ་ལྷུར་ལེན་དུ་མ་ཡང་ཟེར་ཨ་ནི་བརྩོན་འགྲུས་ཆེན་པོ་བྱས་ནས། ཉིན་མཚན་ཐམས་ཅད་དུ་བརྩོན་འགྲུས་རྩོལ་བྱས་ནས་དགེ་བ་ལ་འབད་རྩོལ་བྱེད་མཁན། དེ་འདྲ་ཡིན་པ་ཡིན་ན་ཤེས་བཞིན་མེད་པའི་སྐྱོན་ཆགས་པས། ཤེས་བཞིན་བྱ་ར་མ་བྱས་པ་ཡིན་ན་དེ་ལ་སྐྱོན་ཆགས་འགྲོ་བ་རེད། སྐྱོན་ག་རེ་ཆགས་པ་རེད་ཟེར་ན་ཉོན་མོངས་པའི་ཆོམ་རྐུན་གྱིས་ནི། ཚང་མ་ཐམས་ཅད་བཅོམ་བྱས་ནས་མེད་པར་ཆགས་པ་རེད། དཔེར་ན་ང་ཚོ་རྒྱུ་ཅ་ལག་ཡག་པོ་ཅིག་འཁྱེར་གྱི་ཡོད་པ་ཡིན་ན་ཡང། རྐུན་མ་ལས། རྐུན་མ་ཡོང་ས། རྐུན་མ་ཇག་པ་ལ་སོགས་པ་ཡོང་ས་ལམ་ཁ་ཅིག་ནས་འགྲོ་དགོས་བྱུང་ཟེར་ན། རྐུན་མ་འདྲ་བོ་དེ་ཡོང་གི་འདུག་མི་འདུག་རྐུན་མ་ཡོང་གི་འདུག་མི་འདུག་པས་བརྟག་དཔྱད་ཡག་པོ་ཅིག་བྱས་ནས་འགྲོ་ན་མ་གཏོགས། རྐུན་མ་དེ་ཧ་མ་གོ་ཅིག་སླེབས་ཚར་ཟེར་ན། རྒྱུ་ཅ་ལག་ཡག་པོ་འཁྱེར་གྱི་ཡོད་པ་ཡིན་ན། རྐུན་མ་གིས་རྐུ་བ་བྱས་ནས་སོ་སོ་གང་ཡང་མེད་པ་བྱས་ནས་ལྟོ་ཟ་རྒྱུ་མེད་པ་དང་གོས་གོན་རྒྱུ་མེད་པ་བྱས་ནས་མང་པོ་ལས་ཀྱི་དང།